དགེ་སྒོ་ནི། འོ་ཐབས་གཞན་མ་རྙེད་པར་འོ་རྩ་ལྟུང། བསླབ་བཏུས་ཀྱི་ལུང་འདི་མི་ཚངས་སྤྱོད་ལ་གསུངས་པ། མི་ཚངས་སྤྱོད་ལ་གསུངས་པ་ཡིན་ཡང། སྲོག་གཅོད་པ་སོགས་ཀྱི་རྩ་ལྟུང་གི་གནས་ལ་ཡང་འདྲ་བ་ཡིན་པས་དེ་ལས་གཞན་པའི་བརྫུན་ལ་སོགས་པ་བཞིའི་ཆེད་བརྫུན། ཕྲ་མ་ཚིག་རྩུབ་བཞི་པོ་དེ་སྤངས། བཞི་བྱས་མ་བྱིན་ལེན་པ། འོག་ནས་འཆད་པ་ལྟ་བུ་ལ་སེམས་ཅན་གྱི་དོན་དུ་འགྱུར་བའི་དགོས་པ་ཆེན་པོ་དང་ལྡན་ཞིང་འོ་དེ་སྐད་དེ་བཤད་ན་སེམས་ཅན་གྱི་དོན་དུ་འགྱུར་བའི་དགོས་པ་ཆེན་པོ་དང་ལྡན་ཞིང། དེ་དག་ལས་ཐབས་གཞན་མ་རྙེད་པའི་ཚེ་བྱང་སེམས་ཀྱི་སྡོམ་ལྡན་གྱིས་ཚུལ་བཞིན་དུ། དེ་དག་ལས་ཐབས་གཞན་མ་རྙེད་པའི་ཚེ། བྱང་སེམས་ཀྱི་སྡོམ་པ་ཚུལ་བཞིན་དུ་སྲུང་ཞིང། སྐབས་དེ་དག་གི་ཀུན་སློང་གི་སེམས་དང་ལྡན་པ་ལ་ཉེས་མེད་དུ་འགྱུར་མི་འགྱུར་འོ་ད་ཉེས་མེད་དུ་ཀུན་སློང་དེ་དག་ལྡན་པ་ལ་ཉེས་མེད་དུ་འགྱུར་མི་འགྱུར་ཞིབ་པའི་བློས་དཔྱད་པར་ཞིབ་པའི་བློས་དཔྱད་པར་བྱ་སྟེ་གནས་འདི་ནི་ས་ཐག་དེ་ཉེས་པ་ལ་བྱུང་དང་མ་བྱུང་དེ་ཚོ་ཐུབ་པ་ཉག་གཅིག་གི་ཡོད་པས་མ་འབའ་ས་ནས་འོ་རེད་ཅེས་བཤད་ཐུབ་ཀྱི་མིན་པས་སོང་ཙང་རྗེ་རིན་པོ་ཆེ་གིས་ཐུབ་པ་ཉག་གཅིག་གི་ཡུལ་ཡིན་པས་ཤིན་ཏུ་ཕྲ་ལ་ཉེན་ཆེན་པོ་དང་བཅས་པ་ཡིན་པའི་ཕྱིར་རོ། རྒྱ་མཚོའི་སྤྲིན་དང་ཛི་ན་པུ་ཏྲ་དང་ས་མུ་དྲ་ལས་ནི་ཉོན་མོངས་ཅན་མིན་པའི་བསམ་པ་ཅན། དབང་ཐོབ་ཅིང་བསམ་པ་དག་པའི་བྱང་སེམས་ཀྱི་ཀུན་སྤྱོད་ཡིན་པས། དགེ་རྩ་ཆུང་བ་དང་ཤེས་རབ་རྟུལ་བ་དང་རང་གི་ཕྱོགས་ལ་ཞེན་པ་དང། མདོ་སྡེ་ལ་སྒྲ་ཇི་བཞིན་དུ་འཛིན་པ་རྣམས་ཀྱི་ཡུལ་མ་ཡིན་གྱི་སངས་རྒྱས་ཉག་གཅིག་དེ་ལ་མངོན་སུམ་ཡིན་པས་གཞན་གྱིས་ཡེ་མི་བྱ་སྟེ་བསོད་ནམས་མ་ཡིན་པ་ཡོངས་སུ་འཛིན་པར་འགྱུར་རོ་ཞེས་སྲོག་གཅོད་ཀྱི་སྐབས་སུ་བཤད་དོ། སྲོག་གཅོད་གནང་བ་ལ་ཡུལ་ནི། སྲོག་གཅོད་གནང་བ་ལ་ཡུལ་ནི། ཉན་རང་དང་བྱང་སེམས་བརྒྱ་ཕྲག་མང་པོ་དག། ཟང་ཟིང་ཅུང་ཟད་ཀྱི་གསོད་པར། ཟང་ཟིང་ཅུང་ཟད་ཀྱི་ཕྱིར། ཟང་ཟིང་ཅུང་ཟད་ཀྱི་ཕྱིར། གསོད་པར་ཆས་ཏེ། མཚམས་མེད་པའི་ལས་ལ།

གསོད་པར་བཅས་ཏེ་ཟང་ཟིང་ཅན་གསོད་པར་བཅས་ཏེ་མཚམས་མེད་ལ་སོགས་པའི་ལས་ལ་འཇུག་པའི་ཆོམ་རྐུན་སོགས་སོ། སྲོག་གཅོད་གནང་བ་ལ་གནང་བའི་ཡུལ་འོ་ད་དེ་འདྲ་ཅིག། འོ་དེ་འདྲ་ཅིག་ལ། ཉན་རང་དང་བྱང་སེམས་བརྒྱ་ཕྲག་མང་པོ་དག། བརྒྱ་ཕྲག་མང་པོ་དག་ཟང་ཟིང་ཅུང་ཟད་ཀྱི་ཕྱིར་གསོད་པར་ཆས་ཏེ་མཚམས་མེད་ཀྱི་ཨོ་ད་དེ་འདྲ། ཟང་ཟིང་ཅུང་ཟད་ཆེད་དུ་གཞན། མཚམས་མེད་ལ་སོགས་པ་བྱས་ནས་གཞན། གསོད་མཁན་གྱི་ཆོམ་རྐུན་ལ་སོགས་པ་ཨོ་ད་དེ་འདྲ། གསོད་ཡག་དེ་ཚོ་ཡིན་པས། བསམ་པ་ནི་དེ་ལྟ་བུ་མཐོང་ན། འདི་བསད་ན་བདག་དམྱལ་བར་སྐྱེ་མོད་ཀྱི། དེ་ནི་བླ་ཡི་བཟོ་ལྟ་བྱང་ཆུབ་སེམས་དཔའི། དགོངས་པ་འོ་ད་དེ་འདྲ་ཞིག་སྟེ། འདི་མཐོང་ན་འདི་བསད་ན་བདག་དམྱལ་བར་སྐྱེ་མོད་ཀྱི། དམྱལ་བར་སྐྱེ་རྒྱུ་ཁྱེད་སྐྱེ་མོད་ཀྱང་དེ་ནི་བླ་ཡི། དམྱལ་བར་སྐྱེ་བ་སྟེ། སྐྱེས་ཆོག་སྐྱེས་ན་སྐྱེས། སེམས་ཅན་འདི་མཚམས་མེད་བྱས་ནས་དམྱལ་བར་འགྲོ་ན་མི་རུང་སྙམ་དུ། ཕྱི་མ་ལ་སྙིང་བརྩེ་བའི་སེམས་ཁོ་ན་ཉེ་བར་བཞག་སྟེ་བདག་གཞན།

འཛེམ་བཞིན་དུ་ཞེས་པ་ཐབས་དེ་ལས་གཞན་མ་རྙེད་པ་ལྟ་ཐབས་དེ་ལས་གཞན་མ་རྙེད་པ། མ་རྙེད་པས་ཕོངས་ཆོས་ཕོངས་པའི་ཆོས་སོ་ས། དེ་ལྟར་སྲོག་དང་ཕྲལ་ན་ཉེས་པ་མེད་ལ་བསོད་ནམས་ཀྱང་མང་དུ་འཕེལ་ལོ། ས་སྲོག་གཅོད་པ་དེ་སྲོག་བཅད་ན་དེ་ནི། སྲོག་གཅོད་དང་ཕྲལ་ན་ཉེས་པ་མེད་སྲོག་བཅད་ན་ཉེས་པ་མེད་ལ་བསོད་ནམས་ཀྱང་མང་དུ་འཕེལ་ལོ། མ་བྱིན་ལེན་གནང་བ་ལ་ཡུལ་ནི་གསུམ་ལས་དང་པོ་ནི། རྒྱལ་བློན་ཆེན་པོ་ཤས་ཆེར་རྒྱལ་པོ་དང་བློན་པོ་ཤས་ཆེར་གཏུམ་ལ། སེམས་ཅན་ལ་སྙིང་རྗེ་མེད་ཅིང་ཤིན་ཏུ་གཞན་ལ་གནོད་པ་བྱེད་པ་ལ་ཞུགས་པ། གོ་འཕང་དེ་ལ་གནས་ན། བསོད་ནམས་མ་ཡིན་པ་མང་དུ་འཕེལ་བའོ། ས་མ་བྱིན་པ་ལེན་པའི་ཡུལ་ནི་གསུམ་ལས་འོང། ཡུལ་དེ་དེ་འདྲ་ཅིག་བྱས་བསམ་པ་ནི་སྙིང་བརྩེ་བས་སྙིང་བརྩེའི་སེམས་སམ་ཕན་པ་ལ་བསམ་པས་རྒྱལ་སྲིད་དེ་ལས་རྒྱལ་སྲིད་དེ་ལས་འབྱིན། རྒྱལ་སྲིད་དེ་ལས་འབྱིན་ཞིང།

བསམ་པ་ནི་གཞི་དེ་དེ་དག་ལ་ཡུན་རིང་པོར་གནོད་པ་དང་མི་ཕན་པར་གྱུར་ན་མི་རུང་ངོ་སྙམ་པ་ཁོ་ནས་སླར་འཕྲོག་སྟེ་དགེ་འདུན་དང་མཆོད་རྟེན་གང་གི་ཡིན་པ་དེ་ལ་འབུལ་བའོ། གསུམ་པ་ནི་ཞལ་ཏ་བྱེད་པའམ་སྐྱེད་མོས་ཚལ་སྲུང་བ། གང་གིས་དགེ་འདུན་ནམ་མཆོད་རྟེན་གྱི་ནོར། མི་རིགས་པས་ཆུད་ཟོས་པ་དང་རང་གིས། ཆུད་ཟོས་པ་དང་རང་གིས། སྤྱོད་པར་བྱེད་པའོ། བསམ་པ་ནི་བཤད་མ་ཐག་པ་ལྟ་བུས་དེ་དག་ལས་འབྱིན་པའོ། དེ་ལྟ་བུའི་མ་བྱིན་ལེན་བྱེད་ཀྱང་ཉེས་པར་མི་འགྱུར་ལ། བསོད་ནམས་ཀྱང་མང་དུ་འཕེལ་ལོ། ལོག་གཡེམ་གནང་བ་ལ་ཡུལ་ནི་ལོག་གཡེམ། གནང་ལ་གནང་བ་གནང་ལ་ཡུལ་ནི། བྱང་སེམས་ཀྱིས་འདོད་པ་མ་བསྟེན་ན་འཆི་བར་གྱུར་པ་བྱང་སེམས་ཀྱིས་འདོད་པ་མ་བསྟེན་ན་འཆི་བར་འགྱུར་ལ། དེ་ཁོ་ན་ལ་བསམ་པ་འཛིན་པའི་མི་ཚངས་པར་སྤྱོད་པས་གཟིར་བ་བྱང་སེམས་དེ་དང་འབྲེལ་བའི་སེམས་དང་ལྡན་པའི་བུད་མེད་བྱང་སེམས་ཀྱིས་འདོད་པ་མ་བསྟེན་ན་འཆི་བར་འགྱུར་ལ། དེ་ལ་དེ་ཁོ་ན་འཆི་བར་འགྱུར་ལ། དེ་ལ་འཁོན་གྱི། དེ་ལ། འཁོན་གྱི་བསམ་པ་འཛིན་པའི། དེ་ལ་འཁོན་གྱི་བསམ་པ་འཛིན་པའི། དེ་ལ་འཁོན་གྱི་བསམ་པ་འཛིན་པའི། མི་ཚངས་པར་སྤྱོད་པས་གཟིར་བ། བྱང་སེམས་དེ་དང་འབྲེལ་བའི། སེམས་དང་ལྡན་པའི་བུད་མེད་མགོ་གཙང། བུད་མེད་མགོ་གཙང་ངོ། ཚིག་ཕྱི་མས་ནི། ལོག་གཡེམ་སྤོང་ངོ་ཞེས་འགྲེལ་པ་རྣམས་ནས་འཆད་ཀྱང་ལོག་གཡེམ་གནང་བའི་སྐབས་ཡིན་པས་མི་འཐད་དོ། ཚིག་ཕྱི་མས་ནི། ཚིག་ཕྱི་མས་ནི་ལོག་གཡེམ་སྤོང་ངོ་ཞེས་འགྲེལ་པ་རྣམས་ནས་འཆད་ཀྱང། ད་ཚིག་ཕྱི་མ། ཚིག་ཕྱི་མ་ག་གི་བ་ད་ཚིག་ཕྱི་མ། ཁྱེད་ད་ནི།

ཁོང་ཚོ་གི་དེ་དཔེ་བཞག་ན་སྔོན་མ་ཡ་གི་ཁོང་ཚོ་རྒྱལ་པོ་ཁོ་ལྟ་བ་འགྱུར། ཨ་ནི་གྲྭ་པ་དེ་ཚོ་གི་མདུན་ལ་བུད་མེད་བཞག། ཨ་ནི་ཁོ་རང་བུད་མེད་དེ་ལ་འདོད་པ་མ་བསྟེན་ན་བུད་མེད་དེ་བསད། ད་བ་བུད་མེད་དེ་བསད་ཡང་དེ་རྗེས་ལ་གྲྭ་པ་ཁོ་བསད། དེ་འདྲས་བྱས་པ་རེད་སྔོན་མ། དེ་འདྲས་དེ་འདྲས་བྱས་ནས་གྲྭ་པ་མང་པོ་གཏོང་བཞིན་པ་རོ། མེད་པ་བྱས་པ་རེད། དེ་འདྲས་ནས་ཚོར་ལོ་སྔོན་མ་དེ་འདྲས་ཆགས་པ་རེད།

ཞེས། ཚིག་ཕྱི་མས་ནི་ལོག་གཡེམ་འགྲེལ་པ་ལ་ལོག་གཡེམ་སྤང་བར་བཤད་ནས་དེ་སྤང་བར་བྱེད་ན་འགྲིག་གི་མེད་པས་ལོག་གཡེམ་གནང་བའི་སྐབས་ཡིན་པས་མི་འཐད་གསུང་བ་ནོར་བ། མི་འཐད་དོ་བསླབ་བཏུས་ལས་ཀྱང། ད་ནི་མཛོ་ཧ་ཅེས་བཙུགས་བྱས་ལ་བཞི་པོ་བཅད་ན་མ་འབག་ཁག་པོ་ནུབ། ཨ་མདའ་དུ་བ་བཙུགས་ལ་འདི་ནི་དོན་བརྗོད་གཞུང་སྣང་གི་འགྲེལ་པ་ནི་འགྲེལ་ཡིན་ཟེར་གསལ་པོ་ཆེ་བ་ཡོང་བ་མེད།

ཁག་པོ་ནུབ་པ་ནི་ཚིག་ནི་འོ་ཐུག་བཅས་བསླབ་བཏུས་ལས་ཀྱང་དབེན་པ་ཞིག་ཏུ་བྱས་ན་ཡང་བསླབ་བཏུས་ལས་དབེན་པ་ཞིག་ཏུ་བྱས་ན་དབེན་པ་ཞིག་ཏུ་བྱས་ན་ཁྱོ་ཡོད་པའམ་མགོ་གཙང་ངམ་ཨ་ལས་བུད་མེད་མགོ་གཙང་ཟེར་ན་བུད་མེད་ཡག་གི་དང་པོ་ནས་འདོད་པ་བསྟེན་མ་མྱོང་བ་ཞིག་ཡོད་མེད་ན། ལགས་སོ་ལ། འོང་དེ་ཡིན་པ་མེད་ན། ད་འདི་ལ་ཡང་འདི་མེད་འགྲོ་མཁན་ལ་སྐད་ཆ་ཟེར་ཡ་ཅིག་ལ། བུད་མེད་ཁ་ཤས་ཀྱིས་དེ་འདྲའི་འདོད་པ་བསྟེན་མ་མྱོང་བ་དེ་འདྲ་བྱས། ཨ་ནི་ཁོ་རང་ཕ་རོལ་དེ་འདྲའི་འདོད་པ་བསྟན། འདོད་ཆགས་ཀྱི་བསམ་བློ་ཤུགས་ཆེན་སྐྱེས་ནས་སྲོག་རླུང་ཡར་འཕར་ནས། ཞེ་པོ་ཤུགས་ཆེན་པོ་བྱས། ཨ་ནི་འདི་ལ་འདོད་ཆགས་བསྟེན་མཁན་མ་བྱས་ན་རང་ཤི་རྒྱག་མཁན་ཨོ་དེ་འདྲས་བྱེད་མཁན་ཡོད་ཟེར་གྱི་འདུག་ཨོ་དེ་ཡོད། དེ་འདྲས་འདྲ་བོ་ཅིག་ལ་ཟེར་གྱི་མེད་འགྲོ། ཨོ་དེ་འདྲས་ཡིན་པ་མེད་ན་སེང་ག་བུད་མེད་མགོ་གཙང་ཟེར་གྱི་འདུག་ཨོ་དེ་འདྲས་ཅིག་ཡིན་པ།

ལ་ཡང་རུང་སྟེ། ཟེར་དུས་རིགས་ཀྱིས་དེ་འདྲ་གི་བྱེད་ལ་མ་འཇུག་པ་སྲུང་བ་དང་ཡང་ཆོས་དང་ཆོས་རྣམས་ཚོ་དེ་བང་བཙུན་མ་བྱས་པ་རྣམས་ཚོ་ཨོ་འདི་འདྲ་གི་དེ་ནི་སྲུང་བ་ལ་ཡང་རུང་སྟེ། འདོད་པ་ལ་ལོག་པར་གཡེམ་པར་མི་འགྱུར་རོ་ཞེས་ཁྱོ་ཡོད་མེད་གཉིས་ཀ་ལ་ལོག་གཡེམ་གྱི་ཉེས་པ་མེད་པར། ཁྱོ་ཡོད་མེད་གཉིས་ཀ་ལ་ལོག་གཡེམ་གྱི་ཉེས་པ་མེད་པར། གསུངས་པའི་ཕྱིར་རོ། འདིའི་སྐབས་སུ་བསླབ་བཏུས་ལས་ཀྱང། ཡང་དག་པར་ཚངས་པར་སྤྱོད་པ་མ་རྣམས་ཀྱི་དོན་བྱས་པའི་ཕྱིར། དེ་དག་ལ་མ་སྲིང་ལ་སོགས་པ་བཞིན་དུ་རིང་དུ་སྤངས་ཤིང་མཆོད་དོ་ཞེས་གསུངས་པའི